དམ་པའི་ཆོས་ནི་སྤྱོད་པའི་ལུས་ཕྲན་ཚེགས་ཆེད་དུ་གནོད་མི་བྱ། ད་རང་གི་ལུས་དེ་ཡིན་ན། ད་གིན་དེ་ཟེར་ཡོད་པ་འདི་ལ་གླ་རྔན་བྱིན་ནས་ནི་ད་ནི་རང་གི་དོན་བྱེད་ཆུག་ཟེར་ཡོད་པ་རང་གི་དོན་བྱེད་དུ་ཆུག། རང་གི་དོན་ག་རེ་ཟེར་ན་བྱང་ཆུབ་སེམས་དཔའ་རང་གི་དོན་དེ་སེམས་ཅན་ཐམས་ཅད་དོན་བྱེད་དེ་རེད། དེ་བྱེད་ཆུག་ཕྱིར་རོ་ད་སེམས་ཅན་ཐམས་ཅད་ཀྱི་དོན་སྒྲུབ་ཡས་ཀྱི་ལུས་དེ་དེ་ཡིན་ན་འཕྲོ་བརླག་གཏོང་རྒྱུ་ཡོད་མ་རེད། སེམས་ཅན་ཐམས་ཅད་ཀྱི་དོན་སྒྲུབ་ཐུབ་ཀྱི་ཡོད་ན། ཨ་ནི་ལུས་དེ་དེ་འཕྲོ་བརླག་གཏོང་རྒྱུ་ཡོད་མ་རེད་ཟེར། དེ་གལ་སྲིད་འཕྲོ་བརླག་གཏོང་པ་ཡིན་ན། དམ་པའི་ཆོས་སྤྱོད་པའི་ལུས་དེ་འཕྲོ་བརླག་གཏོང་པ་རེད་དེ་ཕྲན་ཚེགས་ཆུང་ཆུང་ཅིག་ཆེད་དུ་ཨ་ནི་གཏོང་རྒྱུ་ཡོད་མ་རེད་ཟེར། ཕྲན་ཚེགས་ཆེད་དུ་གནོད་མི་བྱ་ཟེར། ད་དཔེར་ན་བྱང་ཆུབ་སེམས་དཔའ་ས་ལ་གནས་པའི་གང་ཟག་དེ་འདྲ་ཡིན་ན་ཡང། ཕྲན་ཚེགས་ཀྱི་ཆེད་དུ་ཡིན་ན་ཡང་ལུས་གཏོང་བ་ལ་སོགས་པ་དེ་ཚོ་རུང་གི་མི་རེད། ད་བྱང་ཆུབ་སེམས་དཔའ་ལས་དང་པོ་པ་ཡིན་ན་དེ་ལྟ་བུ་བྱེད་པ་ཡིན་ན་དགག་བྱ་ཡོད་མི་རེད། དཔེར་ན། རྒྱལ་པོ་ཟླ་བ་ལ་སྐྱེ་བ་བཞེས་པའི་དུས་ན་བདག་ཅག་སྟོན་པ་ཤཱཀྱ་ཐུབ་པ་རྒྱལ་པོ་ཟླ་བ་ལ་སྐྱེ་བ་བཞི་པ་དེས་ན། བྲམ་ཟེ། བྲམ་ཟེ་གཅིག་གིས་མ་རུངས་པ་གཅིག་ཅི་ནས་དབུ་སློང་ག་ཡོང་དུས་སྐབས་ལ། རྒྱལ་པོ་ཟླ་བ་ཡིས་དབུ་སྦྱིན་པ་གཏོང་ཡས་ཁས་ལེན་ཏེ། བཙུན་མོ་ལྔ་བརྒྱ་དང། འབུམ་ཕྲག་མང་པོ་གཅིག་གིས་རང་གི་ཁུང་བུ་མང་པོ་གཅིག་གི་སྦྱིན་པ་མ་བཏང་གིས། རྒྱལ་པོ་གི་དབུ་དང་མཉམ་པར་བྱས་ནས་རིན་པོ་ཆེའི་མགོ་སྟོང་ཕྲག་གཅིག་བཟོས་ནས་ནི་བྲམ་ཟེ་དེ་ལ་བསྟན་ནས་འདྲི་གི་རེད། རྒྱལ་པོ་དབུ་སྦྱིན་པ་གཏོང་བ་ཡིན་ན་མི་གཅིག་རྩ་ཆེ་གི་འདུག་མི་ནི་འབུམ་ཕྲག་མང་པོ་དེ་རྩ་ཆེ་གི་འདུག། ད་ལྟ་མི་འབུམ་ཕྲག་མང་པོ་སྒང་ག་རྒྱལ་པོ་ལ་བརྟེན་ནས་འཚོ་དགོས་རེད་རྒྱལ་པོ་ནི་མ་བཞུགས་ན་མི་འབུམ་ཕྲག་མང་པོ་སྒང་ག་མགོན་མེད་པ་འགྱུར་དགོས་རེད་དེ་རྩ་ཆེ་ཡོད་རེད་མ་གཏོགས་མི་གཅིག་རྩ་ཆེ་ཡོད་མ་རེད་ཟེར་ཞུས་དུས་སྐབས་ལ་མི་གཅིག་རྩ་ཆེ་གྱིས་བྱས་ནས་དབུ་སྦྱིན་པ་བཏང་རེད་པ། བྱས་ཙང་ཕྲན་ཚེགས་ཆེད་དུ་ཆེན་པོ་བཏང་བ་རེད་དེ། དེ་ལྟ་བུ་དེ་རང་དབང་ཐོབ་མཁན་གྱི་འཕགས་པའི་གང་ཟག་དེ་འདྲ་ཡིན་ན་དེ་གཏོང་ཆོག་གི་མི་རེད་ཕྲན་ཚེགས་ཆེད་དུ་གནོད་མི་བྱ། དེ་ལྟར་བྱས་ན་སེམས་ཅན་གྱི་བསམ་པ་མྱུར་དུ་རྫོགས་པར་འགྱུར་ཟེར་དེ་ལྟར་བྱས་པ་ཡིན་ན་དེ་སེམས་ཅན་གྱི་བསམ་པ་དེ་མྱུར་དུ་རྫོགས་ཐུབ་གི་རེད། སྙིང་རྗེའི་བསམ་པ་མ་དག་པར་ལུས་འདི་གཏང་བར་མི་བྱ་སྟེ་ཅི་ནས་འདི་དང་གཞན་དུ་ཡང་དོན་ཆེན་སྒྲུབ་པའི་རྒྱུར་གཏང་ངོ་ཟེར། ད་རང་གི་ལུས་གཏོང་རྒྱུ་གཏོང་དགོས་རེད་དེ་རང་གི་ལུས་གཏོང་པ་དེ་ཡི་ཚེ་ན་སྙིང་རྗེའི་བསམ་པ་དག་པ་ཞིག་དགོས་གི་རེད། སྙིང་རྗེ་གསུམ་པ་དག་བསྲིངས་ཏེ་ལྷག་བསམ་དག་པའི་སེམས་བསྐྱེད་དང་ཐོགས་པར་བྱེད། ལྷག་བསམ་དག་པའི་སེམས་བསྐྱེད་མ་ཐོབ་ཚུལ་ཁྱེར་དེ་ལ་ནི་ཨེ་ནས་རང་གི་ལུས་སྟོང་པ་ཡིན་ན། ནག་ཚ་ཡོར་བ། རང་གི་ལུས་དཔེར་ན་རྡུལ་བུ་མང་པོ་བཅས་ནས་སྟོང་གཅིག་སྟོང་ཐོག་གི་ར་དེ་ཡིན་ནས། ལུས་ལ་རྡུལ་ལྔ་ཡོར་བ། སེམས་ལའི་རྡུལ་ལྔ་ཡོད་ལ་རང་གི་ལུས་ལའི་རྡུལ་ལྔ་ཡོད། ཡང་བྱང་ཆུབ་སེམས་དཔའ་འགའ་ཞིག་འགའ་ཞིག་སེམས་ལ་རྡུལ་ལྔ་མེད་པ་ཡིན་ནས་ལུས་ལ་རྡུལ་ལྔ་གཏན་བདེ་ཡོངས་བསྐོར་བ། ལུས་ལ་སྡུག་བསྔལ་དེ་ཡིན་ན། སྡུག་བསྔལ་ལྡན་པའི་ལུས་ཡིན་ཙང། སྡུག་བསྔལ་ཡོང་ཡོད་པ་རེད་པ། ལྷག་བསམ་དག་པའི་སེམས་བསྐྱེད་ཐོབ་ཚར་ཙ་ན་སེམས་ལའང་སྡུག་བསྔལ་ཡོད་མ་རེད་ལུས་ལའང་སྡུག་བསྔལ་ཡོད་མ་རེད་པ། དེ་ནས་སྲང་རེ་རེ་ནས་བཅད་ནས་གཏུབས་པ་ཡིན་ནའང་ཁོ་ལ་ཕངས་སེམས་གེགས་གེགས་ཡོད་མ་རེད། ལུས་ལ་སྡུག་བསྔལ་བས་གེགས་གེགས་ཡོད་མ་རེད་ཤིང་ལས་བཅད་ནས་ཤིང་སྡོང་ལ་སོགས་པ་དེ་ཚོ་ལས་ལོ་མ་བཅད་ནས་ཏིལ་ཞག་ཏུ་སྐྱེས་པའི་ཕྱིར་བྱུང་ར་བ། དེ་ནས་སྙིང་རྗེའི་བསམ་པ་མ་དག་པར་ལུས་འདི་གཏང་བར་མི་བྱ་སྟེ་ཟེར་དེ་དེ་ཡིན་པ་རེད། ཅི་ནས་འདི་དང་གཞན་དུའང་དོན་ཆེན་སྒྲུབ་པའི་རྒྱུར་གཏང་ངོ། དཔེར་ན་སྙིང་རྗེའི་བསམ་པ་མ་དག་པ་ཡིན་ན་གཏོང་ནི་དགག་བྱ་ཡོད་པ་དེ་སྔ་མ་ནི། དེ་གདུང་བ། སློབ་དཔོན་དཔའ་བོ། སློབ་དཔོན་དཔའ་བོ་སྐྱེས་རབས་མཛད་བྱས་ནས་ད་བྱང་ཆུབ་སེམས་དཔའི་སྤྱོད་པ་ལ་སྤྱོད་ནས་མཛད་ནས་སྟག་མོར་ལུས་བྱིན་པ་སྔར་དེ་བཞིན་གཤེགས་པས་སྟག་མོ་ལ་ལུས་དངོས་སུ་བྱིན་པ་རེད་བ། སྟག་མོ་ལ་ལུས་དངོས་སུ་བྱིན་པ་ནང་བཞིན་བྱས་ནས་ང་ཡང་དེ་ལྟ་བུ་སྤྱོད་ཀྱི་ཡིན་གསུངས་སོ་དམ་བཅའ་བྱེད་བྱས་ནས་ལུས་སྦྱིན་པ་གཏོང་ཁར་བགྲོད་དེ་སྦྱིན་པ་གཏོང་ཁ་ལ་ག་དེ་ན་ནི་སེམས་ནང་ཞེད་སྣང་ལ་སོགས་པ་སྐྱེས།

རྒྱུ་ལ་བསྔོས་ནས་གཏོང་མ་གཏོགས་ད་ག་སེ་གཏོང་རྒྱུ་ཡོད་མ་རེད། ཨོ་དེ་ཡན་ཆད་དེ་རྒྱུད་ལུས་གཏོང་ཡ་དེ་ཡིན་པ་རེད་ད་ཆོས་བཤད་ཡ་དེ་རེད་ཆོས་བཤད་ཡ་དེ། ང་ཏོག་སོ་མ་བླུག་བཞག་ནས་དེ་གས་མི་མ་གུས་པ་ལ་ཆོས་བཤད་རྒྱུ་ཡོད་མ་རེད། མི་ན་བཞིན་དུ་མགོ་དཀྲིས་དང་ཟེར། རང་ལ་ན་ཚ་མེད་བཞིན་དུ་མགོ་དཀྲིས་བྱས་ནས་མགོ་ལ་ཐོར་ཅོག་རྒྱག་དེ་གས་ཟེར་ད་འདྲ་མི་དེ་རས་ཀྱིས་དཀྲིས་འདྲ་མི་མི་དེ་ཚོ་ལ་ཆོས་བསྟན་ཆོག་གོ་མེད་པ་རེད། ཆོས་བསྟན་ཆོག་གོ་མེད་པ་རེད། དེ་ནས་ལག་པ་ནང་གདུགས་ཁྱེར་ཁྱེར་ཉི་གདུགས་ཁྱེར་བྱས་ནས་དེ་འདྲ་ལ་ཆོག་གོ་མེད་པ་རེད། ཡང་ན་ལག་པ་ན་འཁར་བ་ཐོགས་ཏེ་ཁྱེར་དེ་འདྲ། འཁར་བ་གྱིས་གནོད་པ་བྱེད་པ་དང་དྲ་བ་གྱིས་གནོད་པ་བྱེད་པ་སེམས་འགྲོ་བ་རྣམས་ལ་གནོད་པ་བྱེད་དེ་འདྲ་ཡོད་རེད་བ། དེ་འདྲ་ཡིན་ན། དམིགས་བསལ་དག་ཅིག་ཡིན་གྱི་མ་གཏོགས་གཞན་བྱེད་ཆོག་གི་མེད་རེད། ཡང་ན་མཚོན་ཐོགས་པ་དང། ང་ཡང་ད་ག་ན་གཡོགས་བྱས་ནས་མགོ་བོ་གཡོགས་ཏེ་ཁྱེད་དེ་འདྲ་དང་བ་དེ་ཚོ་ལ་ཆོས་བཤད་ཆོག་གི་མེད་རེད་མགོ་བོ་གཡོགས་པ་དག་ལ་མིན་ཟེར། དམན་ལ་ཟབ་དང་རྒྱ་ཆེ་དང། སྐྱེས་པ་མེད་པར་བུད་མེད་མིན་ཟེར། བློ་དམན་པ། བློ་དམན་པ་ཆོས་ཟབ་མོ་དེ་འདྲ་ཡི་སྣོད་དུ་མི་རུང་བ་དེ་ཚོ་ལ་ཆོས་ཟབ་མོ་བཤད་ཁ་སྒྲོལ་བ་ཡིན་ན་ཡང་ཁོ་བློ་ཡུལ་དུ་ཆུད་པ་མ་རེད་བ། བློ་ཡུལ་དུ་མ་ཆུད་པ་བྱས་ན་ཆོས་ལ་ལོག་ལྟ་དེ་འདྲ་སྐྱེ་ཡའི་ཉེན་ཁ་ཡོད་རེད། འོ་དེ་ལྟ་བུ་ལ་ཆོས་ཟབ་པ་དང་རྒྱ་ཆེ་བའི་དེ་འདྲ་བཤད་རྒྱུ་ཡོད་མ་རེད། ཁོ་རང་གི་སྣོད་རང་ག་དེ་འདུག་ནོ་ཡ། ཁོ་རང་གི་དབང་པོ་དང་འཚམ་པའི་ཆོས་ཅིག་བཤད་ནོ་མ་གཏོགས། ནི། ཁོ་གི་བློ་ལ་མ་ཆུད་པ་ཀྱི་ཆོས་དེ་འདྲ་བཤད་པ་ཡིན་ན་ཁོ་ལོག་ལྟ་སྐྱེ་ཡི་རེད་བ། དེ་འདྲ་བཤད་རྒྱུ་ཡོད་མ་རེད་ཟེར་ཡིན་པ་རེད། སྐྱེས་པ་མེད་པར་བུད་མེད་མིན། དེ་ནས་ཁྲིམས་གྲོགས་ཟེར་མཁན་ཅིག་ངག་ཟེར་འདུལ་བ་ནང་ལ། ཁྲིམས་གྲོགས་མེད་པ་བྱས་ནས་ཆོས་བསྟན་མི་ཆོག་ཟེར་གྱི་ཡོད་རེད་བ་ཨོ་དེ་ཟེར་གྱི་ཡིན་པ་རེད། དམན་ལ། དམན་དང་མཆོག་གི་ཆོས་རྣམས་ལ་མཚུངས་པར་གུས་པས་ཀུན་དུ་སྤྱད་ཟེར། ཐེག་དམན་གྱི་ཆོས་དང་ཐེག་པ་ཆེན་པོའི་ཆོས་ལ་སོགས་པ་ཚང་མ་ཐམས་ཅད་ལ། རང་གི་གུས་པས་སྤྱི་བོར་བླངས་ནས་ཚང་མ་ཐམས་ཅད་རྩ་ཆེན་པོ་བྱེད་དགོས་རེད་མ་གཏོགས། འགའ་ཞིག་ཐེག་པ་ཆེན་པོ་གྱི་ཆོས་རེད་འགའ་ཞིག་ཐེག་དམན་གྱི་ཆོས་རེད་ཟེར་ནས་བཟང་ངན་གྱི་དབྱེ་བ་ཕྱེ་རྒྱུ་ཡོད་མ་རེད། དེ་བྱས་པ་ཡིན་ན་ཆོས་སྤོང་གི་ལས་བསགས་པ་དེ་ལམ་རིམ་ཆེན་མོ་དམ་ཆོས་པད་མ་དཀར་པོ་ལུང་དྲངས་བྱས་ནས་གསུངས་ཡོད་རེད་བ། དེ་ནས་ཉན་ཐོས་རྣམས་ཀྱི་ཆེད་དུ་གསུངས་པའོ་དེ་ནས་རང་སངས་རྒྱས་རྣམས་ཀྱི་ཆེད་དུ་གསུངས་པ་དེ་ནས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཆེད་དུ་གསུངས་པའོ་ཟེར་ན་ཆོས་སྤོང་བའི་ལས་བསགས་པ་ཡིན་ནོ་ཟེར། འོ་དེ་གསུངས་ཡོད་རེད་བ། དེ་ཡིན་ཙང་ཚང་མ་ཐམས་ཅད་ལ་རྩ་ཆེན་པོ་འདྲ་འདྲ་བྱས་ནས་མ་གཏོགས་འགའ་ཞིག་བཟང་པོ་རེད་ཟེར་འགའ་ཞིག་ངན་པ་རེད་ཟེར་ནས་དེ་བཞིན་གཤེགས་པའི་གསུང་ཡིན་ཚད་གཞོག་གོ་དེ་བཟང་ངན་དབྱེ་བ་ཁྱོན་ནས་ཕྱེ་རྒྱུ་ཡོད་མ་རེད། མཚུངས་པར་གུས་པས་ཀུན་དུ་སྤྱད་ཟེར་དེ་ཡིན་པ་རེད། རྒྱ་ཆེན་ཆོས་ཀྱི་སྣོད་རྣམས་ལ་དམན་པའི་ཆོས་ལ་སྦྱར་མི་བྱ། རྒྱ་ཆེའི་ཆོས་ཀྱི་སྣོད་ལ་གྱུར་མཁན་གྱི་དེ་འདྲ་ཡིན་པ་ཡིན་ན་དེ་ནས་དམན་པའི་ཆོས་ལ་སྦྱར་རྒྱུ་ཡོད་མ་རེད། དཔེར་ན་ཐེག་པ་ཆེན་པོ་རིགས་སྐྱེ། ཐེག་པ་ཆེན་པོ་རིགས་ཅན་ཡིན་པ་ཅིག་ལ་ཡི་གེ་ཡི་གེ་ལ་ཐེག་དམན་གྱི་ཆོས་སྟོན་པ་ཡིན་ན། ཁོ་ནི་ཐེག་དམན་གྱི་ལམ་ལ་ཞུགས་བྱས་ནས་དོན་ཆེན་པོ་གཅིག་ལས་འཕྱུགས་འགྲོ་བ་དོན་དག་ཆེན་པོ་གཅིག་མེད་པར་ཆགས་འགྲོ་བ། དཔེར་ན་སྔ་མ། ཉན་ཐོས་འོད་སྲུང་ཆེན་པོ་དེ་གིས། དགེ་སློང། བརྒྱ་ཕྲག་དྲུག་ཅུ་ཐམ་པ་ལ་ཆོས་བསྟན་པ་ཡིན་ན་ལམ་སང། སྟན་དེ་ག་རང་གི་དགྲ་བཅོམ་པའི་གོ་འཕང་ཐོབ་བྱས་ནས་འཁོར་བའི་སྡུག་བསྔལ་མཐའ་དག་ལས་བས་ཡར་ཐར་ནས་དགྲ་བཅོམ་པའི་གོ་འཕང་ཐོབ་རྒྱུ་ཡོད་པ་དེ་མངོན་ཤེས་ཀྱིས་གཟིགས་པ་རེད་ལ། དངོས་གནས་དྲང་གནས་ཆོས་སྟོན་གྱི་ཡིན་ན་དགྲ་བཅོམ་པའི་གོ་འཕང་ལམ་སང། ཡར་མ་ལངས་པ་བྱས་བདེ་བདེ་བ་བྱས་དགྲ་བཅོམ་པའི་གོ་འཕང་ཐོབ་ཐོབ་རྒྱུ་ཡིན་པ་རེད། ཐོབ་ཐོབ་རྒྱུ་རེད་ཡིན་ནའི། དེ་ལྟ་བུ་གང་ཟག་དེ་ཚོ་ཡིན་ན་གང་ག་ཐེག་པ་ཆེན་པོའི་རིགས་ཅན་ཡིན་པ་འདྲ་དང་ཐེག་པ་ཆེན་པོའི་རིགས་ཅན་ཡིན་ཙང་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་རྫུ་འཕྲུལ་གྱིས་བྱས་ནས་འོད་སྲུང་ཆེན་པོ་མ་ཕེབས་གོང་དུ་འཇམ་དཔལ་རྫུ་འཕྲུལ་དེ་འོད་སྲུང་ཆེན་པོ་ལས་བརྒྱ་འགྱུར་སྟོང་འགྱུར་ལས་ལྷག་གི་བར་སྔོན་ལ་ཕེབས་བྱས་ནས་ཐེག་པ་ཆེན་པོའི་ཆོས་བསྟན་ནས་ནི་ཁོ་ཚོ་མ་ཆུད་པ་བྱས་ཤི་ཤི་ནས་ཁ་ནས་ཁྲག་སྐྱུགས་ཁྲག་སྐྱུགས་བྱས་ནས་དམྱལ་བ་མནར་མེད་དུ་སྐྱེས་པ་རེད། དམྱལ་བ་མནར་མེད་དུ་སྐྱེས་ཏེ་ཉན་ཐོས་འོད་སྲུང་ཆེན་པོ་མངོན་ཤེས་ཀྱིས་གཟིགས་ནས་ད་འཇམ་དཔལ་གྱིས་ད་རེས་གོ་ལོག་ཆེན་པོ་ཞེ་དྲག་བྱས་སོང། ག་རེ་རེད་ཟེར་ན་ང་ཡིས་ཆོས་སྟོན་གྱི་ཡིན་ན། དམྱལ་བ་ན་འགྲོ་རྒྱུ་ཕར་བཞག་བྱས་ནས་འཁོར་བའི་སྡུག་བསྔལ་མཐའ་དག་ལས་ཡར་ཐར་དགྲ་བཅོམ་པའི་གོ་འཕང་ཐོབ་ཡ་རེད་དེ་ཡིན་ནའི་གོ། འཇམ་དཔལ་གྱིས་ཆོས་སྔོན་ལ་བསྟན་ཡིན་བྱས་ནས་ད་དམྱལ་བ་མནར་མེད་ན་སྡུག་བསྔལ་མྱོང་གི་འདུག། ཨ་དེ་ཞུས་དུས་ཁོ་ལ་ནི་བཅོམ་ལྡན་འདས་ཀྱིས་འཇམ་དཔལ་གསུངས་པ་ཅང་ཆད་ཀྱི་མ་རེད་ཟེར་ནས་འོད་སྲུང་ཆེན་པོ་ལ་བཀའ་བཀྱོན་གནང་བ་རེད་བ། འོད་སྲུང་ཆེན་པོ་དེས་མ་འགྲིག་པ་ཡིན་པ་རེད།

ང་རང་ཚོ་གདུགས་དཀར་དང་ཨ་ནེ་བཟང་སྤྱོད་དེ་ཚོ་ལ་ཡོད་རེད་བ་མཚམས་མེད་ལྔ་པོ་དག་གི་སྡིག་པ་རྣམས་གང་གིས་མི་ཤེས་དབང་གིས་བྱས་པ་རྣམས་དེ་ཡིས་བཟང་པོ་སྤྱོད་པ་འདི་བརྗོད་ན་མྱུར་དུ་མ་ལུས་ཡོངས་སུ་བྱང་བར་འགྱུར་ཟེར་དེ་ནི་མཚམས་མེད་ཀྱི་ལས་ཡིན་ནའི་ད་ག་རེ་ཟེར་མཚམས་མེད་པ་ལྔ་བྱས་པ་ཡང་བྱང་བར་འགྱུར་རོ་སྨྱུང་བར་མ་བྱས་པ་སྨྱུང་བར་བྱས་པར་འགྱུར་རོ་ཟེར་ན་མི་ད་དེ་འདྲ་ཡོད་རེད་བ་དེ་འདྲ་ཙམ་གྱིས་འགྲིག་འགྲོ་གི་རེད་ད་དེ་ཡིན་ཙང་ནི་ཆོས་མང་པོ་དེ་ལ་སློབ་དགོས་མ་རེད་ཟེར་ནས་དེ་འདྲ་བྱས་པ་ཡིན་ན་དེ་ནི་མདོ་དང་སྔགས་ཀྱིས་འདྲིད་པ་ཟེར་དེ་ཡིན་པ་རེད།

དེ་ནས་རང་གི་སོ་འཁྲུད་ཡས་ཀྱི་སོ་ཤིང་དང་རང་གི་མཆིལ་མ་ལ་སོགས་པ་དང། འོ་དེ་ཚོ་གང་བྱུང་མང་བྱུང་གཡུག་རྒྱུ་ཡོད་མ་རེད། གལ་སྲིད་གཡུག་པ་དེ་འདྲ་བྱས་སོང་ན་དེ་ས་ཕར་གཡོགས་བྱས་ནས་མི་མ་མཐོང་བ་དེ་འདྲ་བཟོ་དགོས་རེད། གཅི་ལ་སོགས་པ་ལོངས་སྤྱོད་པའི་ཆུ་དང་ཐང་ལ་དོར་བ་སྨད་ཟེར་ནས་རང་གི། གཅི་ལ་སོགས་པ་དཔེར་ན་གཅིན་པ་འདྲ་མིན་དང་ཆབ་ཆེན་འདྲ་མིན་དང་འོ་དེ་ཚོ་དྲངས་ཏེ་ལོངས་སྤྱོད་རྒྱུ་ཡོད་མཁན་གྱི་ཆུ་དེ་ཚོ་ལ་ནི་གཡུག་རྒྱུ་ཡོད་མ་རེད། དཔེར་ན་ལོངས་སྤྱོད་ཡས་ཀྱི་ཆུ་རྒྱུག་ཆུ་དེ་འདྲ་ཡིན་ན་མི་གང་གའི་ཁ་ནང་འགྲོ་གི་རེད་བ་མི་གང་གའི་ཁ་ནང་འགྲོ་ཡ་དེ་འདྲ་ལ་ནི་མི་གཙང་བ་དེ་འདྲ་གཡུགས་པ་ཡིན་ན་རང་ལ་སྡིག་པ་ཆེན་པོ་ཞེ་དྲག་བསགས་ཀི་རེད་བ། ཐང། ཐང་ཟེར་ཡས་དེ་ག་རེ་ཟེར་ན་སྤང་སྔོན་པོ་ཅིག་གི་མེ་ཏོག་གི་ཐང་འདྲ་མིན་དེ་འདྲ་ཡོད་པ་ཡིན་ན་མི་གང་ག་སྐྱིད་པོ་ཅིག་བྱས་ནས་དེའི་དཀྱིལ་ལ་སྡོད་ག་ཡོང་བ་དེ་འདྲ་ཡོང་གི་རེད་བ། དེའི་དཀྱིལ་ལ་རང་གི་མཆིལ་མ་དང་མི་གཙང་བ་ལ་སོགས་པ་གོས་པ་ཡིན་ན་སྡིག་པ་ཆེན་པོ་ཞེ་དྲག་བསགས་ཀི་རེད་བ། དོར་བ་སྨད་ཟེར་དེ་ཡིན་པ་རེད། ཁ་བཀང་བ་དང་སྒྲ་བཅས་དང་ཁ་གདངས་ནས་ནི་ཟ་མི་བྱ་ཟེར། ཟས་ཟ་བ་དེ་ཟིན་ན་ཁ་ཏག་ཏག་བཀང་བྱས་ནས་ཟ་རྒྱུ་ཡོད་མ་རེད། ཁ་གཉིས་ཀ་བས་ཁ་ནང་ཤོང་མ་ཤོང་བྱས་ཡར་རྫོངས་བྱས་ནས་དེ་འདྲ་ལྟོ་ཟ་རྒྱུ་ཡོད་མ་རེད། ཨ་ནི་སྒྲ་དང་བཅས་པའི་སྒོ་ནས་ཟ་རྒྱུ་ཡོད་མ་རེད། སྒྲ་ཆེན་པོ་མེད་བྱས་ནས་དེ་འདྲ་ཟ་རྒྱུ་ཡོད་མ་རེད། ཨ་ནི་ཁ་གདངས་ནས་ཁ་ཡར་གདངས་བྱས་ནས་དེ་འདྲ་ཟ་རྒྱུ་ཡོད་མ་རེད། ཁ་གདངས་ནས་ནི་ཟ་མི་བྱ། རྐང་པ་བརྐྱངས་ཏེ་མི་འདུག་ཅིང་ཟེར་རྐང་པ་གཉིས་ཀ་བརྐྱངས་བྱས་ནས་ནི་མི་ཡི་ནང་དུ་དེ་འདྲ་བསྡད་རྒྱུ་ཡོད་མ་རེད་ཟེར་ཡིན་པ་རེད། ལག་པ་མཉམ་པར་མི་མཉེ་འོ་ཟེར་ལག་པ་གཉིས་ཀ་མཉམ་དུ་བྱས་ནས་དུས་མཉམ་དུ་མཉེ་རྒྱུ་ཡོད་མ་རེད་ཟེར། རིམ་པས་རིམ་པས་བྱས་ཏེ་མཉེས་ན་འགྲིག་གི་མི་འདྲ་དོ་ལག་པ་གཉིས་ཀ་མཉམ་དུ་བྱས་མཉེ་རྒྱུ་ཡོད་མ་རེད། བཞོན་པ་མལ་སྟན་གནས་དག་ཏུ་བུད་མེད་གཞན་དང་གཅིག་མི་བྱ་ཟེར། བཞོན་པ་དང་མལ་སྟན་ལ་སོགས་པ་དེ་ཚོའི་གནས་དག་ཏུ་ཉེ་དུ་མ་ཡིན་པའི་བུད་མེད་ལ་སོགས་པ་དེ་ཚོ་དང་གདན་གཅིག་ཏུ་བསྡད་པ་དང་བཞོན་པ་གཅིག་ཏུ་བཞོན་པ་ལ་སོགས་པ་བྱེད་རྒྱུ་མ་རེད་ཟེར་ཡིན་པ་རེད། འཇིག་རྟེན་མ་དད་གྱུར་པ་ཀུན་མཐོང་དང་དྲིས་ཏེ་སྤང་བར་བྱ། འཇིག་རྟེན་མ་དད་པར་འགྱུར་བའི་ཚང་མ་ཐམས་ཅད་ནས་མཐོང་བ་དང། དྲིས་པ་ལ་སོགས་པ་དེ་ཚོ་བྱེད་ཅེ་ནས་སྤང་དགོས་ཀྱི་རེད་ཟེར་སོར་མོས་བརྡ་ནི་མི་བྱ་སྟེ་གུས་དང་བཅས་པས་གཡས་པ་ཡི་ལག་པ་དག་དག་ནི་ཀུན་གྱིས་ཀྱང་ལམ་ཡང་དེ་ལྟར་བསྟན་པར་བྱ། མི་ཡི་མ་ཅིག་ལ།

བསྟན་པར་བྱ། ལག་པ་ཤས་ཆེར་བསྐྱོད་མིན་ཏེ་ཅུང་ཟད་བསྐྱོད་ལ་སྒྲ་བསྒྲགས་པ། ལག་པ་ཤེད་ཆེན་པོ་གཡུག་རྒྱུ་མེད་པར་བག་ཚོད་འགྲོ་དེ་ཁོས་ལག་པ་ཞེ་དྲག་གཡུག་ནས་འགྲོ་ཡ་མེད་པ་རེད། ཅུང་ཟད་ཅིག་བསྐྱོད་པའི་བག་ཚོད་བལྟས་ཚེ་འགྲོ་བ་ལ་སོགས་པ་དེ་ཚོ་བྱེད་པ་ཡིན་ན། སྒྲ་བསྒྲགས་པ་དང་སེ་གོལ་ལ་སོགས་རྣམས་བྱ་སྟེ། མི་གཞན་པ་ཅིག་སེ་གོལ་གཏོག་པ་ལ་སོགས་པ་བྱེད་ཀྱི་ན་ཁྱེད་རང་འགྲོ་སྟངས་འགྲིག་གི་མི་འདུག་ཟེར་ཨ་ཀྲ་མི་ཏོག་དེ་འདྲ་ལབ་དགོས་ཀྱི་རེད། གཞན་དུ་མ་བསྡམས་པར་འགྱུར་རོ། གཞན་དུ་བྱས་ན་ལུས་ངག་ཡིད་གསུམ་མ་བསྡམས་པར་བྱས་ཀྱི་ན་བཅོས་ཡུལ་གྱི་བྲང་ནས་འགྲོ་སོང་ན། ཨེ་འགྲིག་གི་མ་རེད། ཨོ་དེ་འགྲོ་ཡས་ཀྱི་བསླབ་བྱ་དེ་ཡིན་པ་རེད་ད་ཉལ་བའི་བསླབ་བྱ་རེད། མགོན་པོ་མྱ་ངན་འདས་གཟིམས་ལྟར་འདོད་པའི་ཕྱོགས་སུ་ཉལ་བར་བྱ་ཟེར། ཉལ་བ་དེས་ན་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་པ་ནང་བཞིན་བྱེད་ཅེ་ན་ལག་པ་གཡས་པ་དེ་འོག་ལ་བྱས་ལག་པ་གཡོན་པ་དེ་གོང་ལ་བྱས་ཅེ་ན་སྙིང་གཡས་པ་ཕབ་ཅེ་ན་ཏོ། ཉལ་དགོས་རེད། དེ་ནས་ཤེས་བཞིན་མྱུར་དུ་ལྡང་སེམས་ལ་ཟེར་མ་ཉལ་ཁ་ལ་དགའ་དེ་ལ་ཨ་ནེ། ཤེས་བཞིན་གྱིས་བྱ་ར་བྱེད་ཅིང་ད་ལྟ་ང་གཉིད་ཉལ་བ་ལ་བརྟེན་ནས་དུས་དེ་འདྲ་ཅིག་ན་ལ་ང་ཡར་ལངས་ཀྱི་ཡིན་བསམ་སོ་འདྲ་མི་བྱེད་ཀུན་སློང་གི་འཕེན་པ་དེ་སྔོན་ལ་བཏང་བ་ཡིན་ན་དུས་ཏག་ཏག་དེ་ན་གཉིད་སད་གི་རེད་བ། གཉིད་ཏག་ཏག་སད་འོང་གི་རེད་ཨ་དེ་འདྲ་བྱེད་པ་ཡིན་ཙང་ཨ་ནེ། མྱུར་བ་ཉིད་དུ་ལྡང་སེམས་དེ་སྔོན་ལ་བྱས་བྱས་ནས་ཨ་ནེ། ཉལ་དགོས་རེད་ཟེར། ཐོག་མ་ཉིད་དུ་ངེས་པར་སྦྱར། བྱང་ཆུབ་སེམས་དཔའི་སྤྱོད་པ་དག་ཚད་མེད་པར་ནི་གསུངས་པ་ལས་སེམས་སྦྱང་བ་ཡི་སྤྱོད་པ་ནི་ངེས་པར་དེ་སྲིད་སྤྱད་པར་བྱ། བྱང་ཆུབ་སེམས་དཔའི་སྤྱོད་པ་དག་དེ་ནི་ཚད་མེད་པ་མང་པོ་བྱང་ཆུབ་སེམས་དཔའི། དེ་ནི་སྡེ་སྣོད་ལས་མང་པོ་གསུངས་བཞག་ཡོད་རེ། དེ་ནི་སྲིད་དེ་ལྟ་བུ་སེམས་བསྲུང་བྱེད་ནི་སེམས་ཀྱི་སྤྱོད་པ་དེ་ཡིན་ན་སྤྱོད་པ་ཡི་ནང་ནས་མཆོག་ཏུ་གྱུར་པ་དེ་རེ་བྱང་ཆུབ་སེམས་དཔའི་སྤྱོད་པ་ཕ་རོལ་ཏུ་ཕྱིན་པ། སྲུང་མཐོང་དང་མ་མཐོང་དེ་སེམས་བསྲུང་མ་བསྲུང་ལ་རག་ལས་པ་གཅིག་རེ། བྱང་ཆུབ་སེམས་དཔའ་ལུས་ངག་ཡིད་གསུམ་དགེ་བ་ལ་བསྐུལ་མ་བསྐུལ་དེ་ནི། སེམས་བསྲུང་མ་བསྲུང་ལ་རག་ལས་པ་རེད། དེ་ཡིན་ཙང། སེམས་ཀྱི་བྱ་བ་དེ་ཡིན་ན་སྤྱོད་པ་ཡི་ནང་མཆོག་ཏུ་གྱུར་པ་ཡིན་ཙང། ངེས་པར་དེ་སྲིད་སྤྱད་པར་བྱ་ཟེར་ངེས་པ་དུ་ཡང་ནི། དེ་སྲིད་དུ་དེ་ནི། སྤྱད་དགོས་ཀྱི་རེད་ཟེར། ཉིན་དང་མཚན་མོ་ལན་གསུམ་དུ་ཕུང་པོ་གསུམ་པ་གདོན་བྱ་ཞིང་ཟེར། ད་ཕུང་པོ་གསུམ་པའི་མདོ་ཟེར་མཁན་དེ་ང་རང་ཉིན་མོ་ལན་གསུམ་དང་མཚན་མོ་ལན་གསུམ་གསུམ་འདོན་ཐུབ་པ་ཡིན་ན། ལྟུང་བ་མང་པོ་ཅིག་དེ་གིས་དག་འགྲོ་གི་ཡིན་པ་རེད།

སེམས་བརྟེན་པས་ལྟུང་བའི་ལྷག་མ་དེས་ཞི་བྱ། ལྟུང་བ་ལྷག་མ་ཟེར་ཏེ་རྩ་ལྟུང་མ་ཡིན་པའི་ལྟུང་བ་གང་ག་དེ་ཞི་བར་བྱེད་ཐུབ་ཀྱི་རེད་ཟེར་རྩ་ལྟུང་དག་ཐུབ་ཀྱི་མ་རེད་པ། རྩ་ལྟུང་དག་བྱེད་པ་ལ་སྡོམ་པ་སླར་གསོ་དགོས་རེད་པ་སྡོམ་པ་སླར་གསོས་ནས་མ་གཏོགས་རྩ་ལྟུང་དག་ཐུབ་ཀྱི་མེད་པ་རེད། ད་ལྟུང་བ་ལྷག་མ་ཟེར་མཁན་དེ་ཟག་པ་ཆུང་འབྲིང་ལ་སོགས་པ་དང་དེ་ནས་ཉེས་བྱས་བྱང་ཆུབ་སེམས་དཔའི་ཉེས་བྱས་བཞི་བཅུ་ཞེ་དྲུག་ཡོད་རེད་པ་དེ་འདྲ་བྱུང་བ་ཡིན་ན། དེ་ནས་གཉེན་པོ་སྟོབས་བཞི་དེ་ཡག་པོ་ཅིག་བསམ་བློ་བཏང་བྱས་ནས་ལྟུང་བཤགས། ཉི་མ་ལན་གསུམ་དུ་མཚན་མོ་ལན་གསུམ་སྟེ་དུས་རྟག་ཏུ་འདོན་གྱི་ཡིན་ན། ལྟུང་བ་ལྷག་མ་ཚང་མ་དང་བཅས་མེད་པར་བཟོ་ཐུབ་བོ། རང་ངམ་གཞན་གྱི་དབང་ཡང་རུང་གནས་སྐབས་གང་དུ་ཅི་སྤྱོད་ཀྱང་བསླབ་པར་གསུངས་པ་གང་ཡིན་པའི་གནས་སྐབས་དེ་ལ་འབད་དེ་བསླབ་ཟེར། ད་རང་དོན་ཡིན་ནའི་འདྲ། གཞན་དོན་ཡིན་ནའི་འདྲ། རང་ལ་དབང་བ་ཡིན་ནའི་འདྲ་གཞན་ལ་དབང་བ་ཡིན་ནའི་འདྲ། གནས་སྐབས་གང་འདྲ་ཅིག་ལ་བས་དུས་གང་འདྲ་ཅིག་ལ་ལོངས་སྤྱོད་དགོས་བྱུང་སོང་ན། བྱང་ཆུབ་སེམས་དཔའི་བསླབ་པ་ན་བཤད་པ་ནང་བཞིན་བྱས་ནས། འོ་དེས་བྱང་ཆུབ་སེམས་དཔའི་བསླབ་པ་དང་མཐུན་པའི་སྒོ་ནས་ནི། ལོངས་སྤྱོད་དགོས་ཀྱི་རེད་ཟེར།